ང་བཅའ་ལུས་སོ་བཏབ་བདག་ང་བཅས་ཀྱི་མནའ་མ་སེམས་མའི་གཟུགས་བཅབས་འདི་ན་མི་གཉེན་སེམས་མི་བྱམས་མདའ་སྤུན་སེམས་འདི་ཚོས་ངེད་ཀྱི་འདི་བཟོད་མེད་ཀྱི་ལུས་རྒྱུ་འདི་ཚོས་བྱེད་ཕམ་སྤུན་ཆེ་འདི་ཚོས་ཀྱི་མནའ་མ་སེམས་མའི་སེམས་གཙུག་འདི་གཉེན་བྱེད་མི་དགོས་ལས་པས་བྱེད་ཕམ་སྤུན་ཆེ་འདི་ཚོས་ལས་ཤ་བཀའ་དྲིན་ཆེ་ཟེར་ཞུ་ནི་ཡིན། ཁ་ཆེ་བ་ར་ད་རེ་ང་གི་སྐྱོན་བཅོས་ཀ་མ་ལྷོབ་ཀྱི་ཧེ་མ་ཆེ་ག་ར་ལུ་ར་ང་བཅའ་ལུས་འབུལ་གི་ང་བཅའ་ལུས་སོ་བཏབ་བདག་ལུས། བདུད་གསུམ་མེད་ཀྱི་ང་ཅི་ལུ་སོ་བཏབ་བདུད་ཧོམ་དང་ལུ་གཡའ་བཏབ་སེ་ང་ཅི་གི་ནམ་མེ་བདུད་བུད་དང་བདུད་གསུམ་མེད་ཀྱི་ང་ཅི་བཅའ་ཕྱམ་བདུད་ཚུལ་ང་ཅི་ལུ་སོ་བཏབ་བདུད་ཧོམ་དང་ལུ་ང་ཅི་གི་བདུད་གསུམ་མེད་ཀྱི་བདུད་ལུ་སྲེག་བདུད་བཏང་མི་རེ་རྩི་སྐབས་སུ་སྲེག་བདུད་བཏང་མི་ཡང་ཆེ་བ་ང་ཅི་འབྲུག་རྒྱལ་ཁབ་ན་ཧུད་མི་འབྲུག་བདུད་ཚུལ་གྱི་ཨ་ཧེ་བདུད་ཆེ་སེ་ང་ཅི་ལུ་ཆ་ཁྲག་བདུད་ཚུལ་ཐུང་བདུད་བས་ང་ཅི་སྐུ་གསུམ་བསྲེ་བས་བདུད་བས་ཕ་ལན་ཤིམ་དང་ཕ་ཐུགས་སྐུ་ཅམ་ཅི་མ་གཏོགས་ང་ཅི་གི་སྲེག་བདུད་མི་བཏང། འདི་གསུམ་ཆེད་ང་ཅིག་གི་ལ་ལན་ཐབས་སྡིག་པའི་ཧོམ་རུས་བྱེད་པ་ཅིན་འདི་གི་ན་མེ་ང་ཅི་ལུ་ཡ་ཀེ་མི་ཏཱ་སི་ལ་བི་གི་ལུ་ཇུ་ང་ཅི་ཙུ་གི་ཧ་ཀོ་ད་ཁ་ཆེ་བ་ར། ང་ཅི་བམ་པིན་ཆ་འདི་ཚུ་ལུ་ཨེ་ན་མ་སི་མེ་གི། འདི་སི་མེ་གི་བུའི་གི་ང་ཅི་ལུ་སོ་ཐབས་སྡིག་ཧོམ་རུས་བྱེད་པ་ཅིན་ད་བུའི་གི་མ་ཏཱ་བ་ལུ་འདི་སི་མེ་རོ་ཆི་ཕྱ་ཆི་འདི་སི་མེ་རོ་ཆི་ན་མ་སི་མེ་གི་འབྲུ་སི་སི་ཡང་ཅི་བ་འདི་ཚུ་ན་མ་སི་ཆུའི་སྡིག་ཧོམ་ད་ལུ་འདི་རོ་ཆི་འདི་ཚུ་ཨེ་ང་ཅི་ལུ་སོ་ཐབས་སྡིག་ཇོང། འདི་སུ་མེད་ཀྱི་སོ་ཐབས་སྡིག་པའི་ཧོམ་བརྡ་ལུ། འདི། རོ་ཕྱི་ན་མ་སེ་མའི་ཆུའི་དུས་ཧོམ་བརྡ་ལུ། ཨ་ཧེ་འདི་ཆེ་སེ་ང་ཆེ་གི་འདི་རོ་ཕྱི་ལུ་ཐོང་འདི་བས་ང་ཆེ་གི་འདི་ཕ་ལུ་ཡ་ང་གི་སོ་ཐབས་སེ་ང་ཆེ་ཕ་སྤྲོད་མ་སྤྲོ་ང་ཆེ་གི་ཁོ་ལུ་སྦོ་མི་ཆབ་མེ་ན། འདི་གི་ཏིང་ལེ་དོ་རུ་ར་ང་ཆེ་གི། འདི་སུ་མེད་ཀྱི།

དགའ་བྱའི་ཆ་ལུགས་གནོད་པ་འབག་ཏེ་མེའོ། དེ་གནོད་པ་འབག་ཏེ་འོ་མའི་འབྲུ་སིལ་སིལ་གྱི་ཉེན་ཁའོ་ཅི་ཡུ། འདི་སྦུབས་འདི་གི་ཡན་ཆད་པ་འདི་འཇམ་འདི་གི་ཆ་ལུགས་དུང་ཕུད་རྡོ་རྗེ་ལྕགས་འདི་འོ་མ་རུ་བྱེད་པ་ཅི་བྱེད་ཀྱི་སོ་བསྡེབས་འཇམ་འདི་གི་ཉེན་ཁའོ། འདི་སོ་མེད་ཀྱི་བྱེད་ཀྱི་ཕམ་སྤིན་ཆ་འདི་ཚུལ་བས་བརྡབས་པའི་གོ། འདི་གི་སྟེང་ལས་བྱེད་ཕམ་སྤུན་ཆ་དུས་ཚོད་ཀྱི་དོ་རུ་ར། སྣ་མ་ས་མའི་སྦྲུལ་སིལ་སིལ་གྱི་ཉེན་ཁ་ཆེ་གི་མ། མ་བྱུམ་གྱི་ཧེ་མ་ལེ་ར། འདི་སུ་མེད་གི་ང་ཆེ་ལུ་དོམ་གྱི་སོ་བཏབ། ཡང་ཅིག་པ་འདི་སུ་མེད་གི། བྱུ་ལུད་དུས་ཚོད་ཀྱི་བྱུ་ལུད་སེ་ལབ་དང་ལུ་བཏབ་བྱུ་ལུད་སྣ་མ་ས་སྦྲུལ་སིལ་སིལ་གྱི་ཉེན་ཁ་བག་གི་འོ་མི་བཅས་ཡུལ། འདི་གའི་ང་ཆེ་ལུ་སྣ་མ་ས་མེད་གི་སྦྲུལ་སིལ་སིལ་གྱི་ཉེན་ཁ་བག་འོ་མི། འདི་མེད་ཚེ་ང་ཆེ་ཆུ་སྣ་ལུ་ང་ཆེ་འཇོག་དང་ལུ་ང་ཆེ་གི་ཤར་སེ་ང་ཆེ་ལུ་སོ་བཏབ་མིན་གི་འདི་སུ་མེད་གི་ཉེ་བཅས་ཡུལ།

དུས་སུ་མེད་ཀྱི་གདོང་མཁལ་མ་རྣལ་མ་སེམས་མེད་ཀྱི་ཁྲག་བཟའ། དུས་སུ་མེད་ཀྱི་བྱ་ར་གྱི་དགུ་སྟོད་ཁ་ལས། དུས་སུ་མེད་ཀྱི་ཁྲག་དུས་སུ་འཐེན་ནོ་མི་གོ་ལས་པས་ཆེ་ཕམ་སྤུན་ཆ་དུས་སུ་གྱི་སྨན་ཁ་ན་ལུ་སྐྱེ་གོ། དུས་སུ་མེད་སྨན་ཁ་ན་ལུ་སྐྱེ་དེ་གི་བས་ད་ག་ཅི་གི་སོ་ད་ད་པི་ན་དུས་སུ་འདི་ག་གི་སོ་ད་ད་པི་ན་འདི་ལས་ཞབས་དུ་ག། ཡང་བྱིས་པ་འདི་གནམ་མེད་ས་མེད་ཀྱི་ཆོས་དུས་འདུག་ག་འདི་ལེགས་ཤོམ་འབད་ཁྱོད་ཀྱིས་ཧ་གོ་ཞིནམ་ད་ཡ Doctor ར་འབད་རུང Nurse ར་འབད་རུང་ཁྱོད་ཀྱིས་ལེགས་ཤོམ་འབད་འདི་བཟུམ་འབད་ཁ་སེ་དེ་གི་བའི་ལབ་གོ་ལབ་དེ་གི་བའི་དེ་དེ་གི་དེ་ཁ་ལུ་ཆེ་གི་ཁྲ་ཐེ་མི་ན་ལུ་དེ་སྨན་བཅོས་འབད་དགོ་སྨན་བཅོས་མ་འབད་གི་ཧེ་མ་ལས་ཆུ་ཆུ་ཤིམ་ད་ཆུ་ཆུ་ད་ལུ་ང་བཅས་ཀྱིས་འདི་བཟུམ་འབད་གི།

དགུ། དྲུག། བརྒྱད། དགུ། གཉིས། གསུམ། གཅིག། བདུན། ཀླད་ཀོར་གཉིས། ཡང་ན། གློག་འཕྲིན་ཁ་བྱང། MADHOAWR@gmail.com། ནང་འབྲེལ་བ་མཛད་གནང་ཟེར་ཞུ་ནི།

འདི་སྲུ་མེད་ཀྱི་བྱི་ལ་སྦོམ་ནག་སེར་ཤུ་ནི་ཨིན། འདི་ལྕམ་གྱི་མ་གཏོགས་ཁོང་གི་ནང་ན་ལུ་ལ་ལན་ག་ཅི་ར་སྦེད་དེ་ཡོད་རུ་ར་སྐྱོན་ཆ་ཆུ་ལུ་བསྟོད་པ་ཕུལ་དེ་སྨོན་ལམ་བཏབ་དེ་ཤུ་བི་གོ་ལ་བའི་ཁོང་ཀ་ར་ལུ་ར་ལ་ལན་སྦོམ་ཆ་ནག་སེར་ཤུ་ནི་འདི་སྨོན་ལམ་ཡེ་ཤུ་ཡི་ཚེ་ན་ཤུ་ནི་ཨ་མེན། ཤུ་ང་ཅེ་ཚུ་ག་ར་ད་རེ་དོ་རུ་ར་ང་ཅེ་ཚུ་གི་ནམ་ཅི་ར་སྦེད་རུ་ང་ཅེ་ཚུ་ལམ་འཇོག་ད་ལུ་ན་མ་ས་མེད་གི་ཟེབ་སྒོམ་ཤིམ་ད་ལུ

འདི་གི་སྟེང་ལས་ང་བཅས་ཚུ་ལམ་འགྱོཝ་ད་ལུ་གནམ་མེད་ས་མེད་ཀྱི་ལེགས་ཤོམ་ཅིག་འབད་ང་བཅས་ཀྱིས་ལག་ལེན་འཐབ་སྟེ་འགྱོ་སྐབས་ཀྱི་སྐོར་ལས་ང་བཅས་ལུ་སླབ་སྟེ་འབད་ཡོད། ད་ལྟའི་རལ་པའི་ཚུལ་ཚུལ་རོལ་ང་བཅས་རྒྱུག་སྟེ་འགྱོ་ནི་མེད་མེད། འཁྲབ་ས་ཁྲི་སེ་འབད་འགྱོ་ནི་འགྱོ་ནི་མེད་མེད། ད་རལ་པའི་ཚུལ་ཚུལ་རོལ་སེམས་ཀྱི་ནང་ན་ལས་ར། བསྟོད་པ་ཕུལ་བསུབ་ཀྱི་དབང་དང་སྟོབས་ཀྱི་སྒོ་ལས་ང་བཅས་ཚུ་ལག་ལེན་འཐབ་སྟེ་འགྱོ་སྐབས་ཀྱི། ད་རལ་པའི་ཚུལ་ཚུལ་རོལ་དོ་རུང་རང་ང་བཅས་ཀྱི་ཨང།

འདི་གི་ནང་ཤི་ང་བཅས་ཧ་གོ་སུབ། དེ་ལས་འདི་རྐྱངམ་ཅིག་མ་གཏོགས་ང་བཅས་ཀྱིས་གླུ་འཐེན་འདི་གི་འབད། དེ་གླུ་འཐེནམ་ད་ལུ་ན་མ་སི་སྙན་ཏོང་ཏོ་གི་གླུ་འདི་ཚུ་འཐེན་ཏེ་འགྱོཝ་ད་ལུ་ན་མ་སི་འབད་དགའ་ཏོག་ཏོ་སྐྱིད་ཏོག་ཏོ་འབད་ང་བཅས་ག་ར་ལུ་ལག་ལེན་འཐབ་སྟེ་འབད་དཀོན་མཆོག་གི་བཀའ་དྲིན་གྱི་སྒོ་ལས་འབད་ང་བཅས་ཚུ་གནམ་མེད་ས་མེད་གི་ཅི་ཅི་ར་རོགས་རམ་མཛད་འདི་གི་དེ་ལུ་ང་བཅས་ལུ་དུས་སྐབས་གནང་སྟེ་འབད་ཡོད་འདི་ཅོག་ར་ཅི་བོད་ར་གཉན་སེ་མི་ཇམ་ད་སྤུན་སྲིངམ་འདི་ཚུ་ང་ཁ་ཙ་ཁ་ཉིནམ་གི་ལུ་རྒྱུག་ཆེ་ལུ་གཤེགས་ཏེ་འབད་ཡོད།

ང་བཅས་ར་གི། འདི་བཟུམ་འབད་གི་སློབ་དཔོན་གཅིག་གི་ཨ་ལུ། ཁོ་གིས་འདི་བཟུམ་འབད་ག་རི་བཏང་སྟེ་འགྱོཝ་ད་ལུ་ཁོ་ར་གི bike བདའ་སྟེ་འགྱོཝ་ད་ལུ་ཁོ་ཅིག་ཅིག་ག་རི་རྡུང་དེ་གི་བེ་ཁུ་གུ་ཏོ་དེ་ཅེ་མི་བེ་ཟོ་དེ་དོ་དོ་ཁ་ལག་མ་སུ་བ་ལུ་ནི་མངའ་སེ་མི་དེ་དེ་ཨ་ལུ་དེ་དེ་བེ་བེག་དེ་བེ་ཡུ་དེ་ཅོག་ར་ཅིག་བེ་ར་ནམ་ཅིག་ར་འབད་རུང་ང་བཅས་ཁ་ལབ་སུབ་དེ་འདི་བཟུམ་འབད་གི་ལེགས་ཤོམ་འབད་དེ་སུབ་གི་དེ་ལུ་ད་པུ་ར་ཅི་ག་ག་ད་ཅི་ཁ་དུས་ནི་ཡིན་མོ